ཞི་བར་གསལ་བའི་དམ་པའི་ཆོས། ཤེས་རབ་སྙིང་པོ་འདི། དྲ་གྲོགས་རྣམ་པ་ལྷན་རྒྱས་ཀྱིས། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། གཏན་གྱི་བདེ་བ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ་སྙམ་པའི་ཀུན་སློང་དང་ཀུན་སྤྱོད་མ་ནོར་བའི་ཐོག་ནས་རྣམ་པ་ཚོ་གིས། ཐོག་མར་དེ་འདྲས་བྱས་ནས་གསན་རོགས་གྱིས་ཟེར་ནས་ཐོག་མར་ཞུ་ཡག་དེ་ཡིན། དེ་ནས་ད་ང་རང་ཚོ་ཤེས་རབ་སྙིང་པོ་དེ་ཉི་མ་མང་པོ་ཅིག་ལ་དེ་འདྲས་བྱས་ནས་ཞུས་ཟིན་པ་འདྲ་བོ་དེ་འདྲས་བྱས་ནས་ཆགས་ཀྱི་ཡོད་རེད། ད་ཉི་མ་དང་པོ་དེ་ལ་ཤེས་རབ་སྙིང་པོ་འདི་གའི་མཚན་དོན་དེ་དེ་འདྲ་བྱས་ནས་ཞུས་ཟིན་པ་དང། དེ་ནས་ཉི་མ་གཉིས་པ་དེ་སོགས་ལ་འགྱུར་ཕྱག་དེ་སོགས་ཞུས་ཟིན་པ་དང། དེ་ནས་ད་ག་ན་ཡིན་གྱི་གླེང་གཞིའི་སྐོར་ཤེས་རབ་སྙིང་པོ་འདི་གའི་གླེང་གཞི་དེའི་སྐོར་དེ་འདྲ་བྱས་ནས་མར་ཞུས་ཟིན་པ། ད་ག་ན་ཡིན་གྱི་ད་དེ་རིང་སྐབས་སུ་བབས་པ་ལ་དེ་ནས་ཤེས་རབ་སྙིང་པོ་འདི་གའི་གཞུང་དོན་དེ།

ཤེས་རབ་སྙིང་པོ་དེ་དེ་འདྲ་བྱས་ནས་མར་གསུངས་ཡོང་དུས། དེ་ནས་རྣམ་པ་ཚོ་གི་ཐུགས་ལ། ཅིག། འཆར་ཡང་འདྲ་ལ་ག་འདྲ་བྱས་ནས་འཆར་དགོས་ཀྱི་ཡོད་རེད་ཟེར་དུས། དེ་ནས་ད་ཤེས་རབ་སྙིང་པོ་འདི། ཀའི་ཐོག་ནས་དེ་འདྲ་བྱས་ནས་མར་གསུངས་ཡོང་དུས་ཐོག་མར་གླེང་གཞི་དེ་དེ་འདྲ་བྱས། ཐུགས་ལ་འཆར་དགོས་ཡ་དེ་དཔེ་གལ་ཆེན་པོ་གཅིག་འོ་དེ་འདྲས་བྱས་ནས་ཆགས་ཀྱི་ཡོད་རེད། དེ་ནས་ཤེས་རབ་སྙིང་པོ་འདི་གི་གླེང་གཞི་དེ་ནང་ལོགས་ནས་ག་རེ་གསུང་གི་ཡོད་རེད་ཟེར་དུས་ད་ནི་གླེང་གཞི་དེ་གི་ནང་ལོགས་ལ། དེ་ནས། དུས་ཕུན་སུམ་ཚོགས་པ་གཅིག་དང། སྟོན་པ་ཕུན་སུམ་ཚོགས་པ་གཅིག་དང། གནས་ཕུན་སུམ་ཚོགས་པ་གཅིག་དང། འཁོར་ཕུན་སུམ་ཚོགས་པ་གཅིག་དང། དེ་ནས་ད་ཆོས་ཕུན་སུམ་ཚོགས་པ་གཅིག་ཟེར་ནས་ད་ཕུན་སུམ་ཚོགས་པ་ལྔ་དང་ལྡན་པ་གཅིག་དེ་འདྲས་བྱས་ནས་ཐུགས་ལ་འཆར་དགོས་ཀྱི་ཡོད་རེད།

ཟབ་མོ་སྣང་བའི་ཏིང་ངེ་འཛིན་ལ། དེ་ནས་སྙོམས་པར་ཞུགས་པ། དེ་ཡང་དེ་ནི་གནས་གང་ལ་དེ་འདྲ་བྱས་ནས་སྙོམས་པར་ཞུགས་ཡོད་རེད་ཟེར་དུས། བྱ་རྒོད་ཕུང་པོའི་རི་བོ་ལ། དེ་ནས་དེ་འདྲ་བྱས་རྒྱལ་པོའི་ཁབ་ཀྱི་ཉེ་འཁྲིས། བྱ་རྒོད་ཕུང་པོའི་རི་བོ་ལ་འདུག་བྱས་སྙོམས་པར་ཞུགས་ཡོད་རེད་གསུངས་ཡོད་རེད། དེ་ནས། དེ་སྙོམས་པར་ཞུགས་ཟེར་དུས་དེ་ནི་མཉམ་པར་བཞག་ཡོད་རེད་གསུངས་ཡོད་རེད། དེ་ནས་ང་རང་ཚོ། སྟོན་པ་ཡང་དག་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོ་གིས་བྱ་རྒོད་ཕུང་པོའི་རི་བོ་ལ། ཤེས་རབ་སྙིང་པོ་དེ་དེ་འདྲ་བྱས་ནས། ད། གསུངས་ཡོང་གི་གནས་སྐབས་ལ། དེ་ནས། སེང་གེ་བརྒྱད་ཀྱིས་བཏེགས་པའི་བཞུགས་ཁྲི།

དེ་ལ་སྙོམས་པར་ཞུགས་ནས་སངས་རྒྱས་ཀྱི་ཐུགས་བདེན་སྟོབས་ཀྱི་ནུས་མཐུ་གི་དབང་གིས་དེ་ནས་བཙུན་པ་ཤཱ་རི་དྭ་ཏིའི་བུ་ལ། དེ་ནས་ཟབ་མོ་སྣང་བའི་ཏིང་ངེ་འཛིན་སྐྱེ། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་སྙོམས་པར་ཞུགས་ཡོང་དུས་དེ་ནས་མཉམ་གཞག་དེ་ཀའི་སྤྱོད་ཡུལ། དེ་ནས་ད་ཟབ་མོ་སྟོང་པ་ཉིད་ཀྱི་དོན།

དེ་ལ་དེ་འདྲའི་བྱས་ནས་ད། གནས་ལུགས། དེ་ཆོས་ཐམས་ཅད་ཀྱི་གནས་ལུགས། དེའི་ནང་ནས་ཡང་དེ་ནི་ང་རང་ཚོ་ད་ལྟ། གསལ་གསལ་རིག་རིག་མི་དྲན་དགུ་དྲན། མི་བསམ་དགུ་བསམ། དེ་འདྲའི་བྱས་ནས་བསམ་བློ་བཏང་སྡོད་ཡག་གི་སེམས་དེ། དེ། དེ་ནས། ད། ཐོག་མར། ཇི་ལྟར་ཡོང་མིན་འཚོལ་ཞིབ་བྱེད་ཡག་དང་དེ་ནས་སེམས། དེ། གང་ཡང་དེ་འདྲའི་བྱས་ནས་གནས་ལུགས། སེམས། ཁོ་རང། དབྱིབས་དང་ཁ་དོག། གང་ཡང་དེ་འདྲ་བྱས་ནས་མ་རྙེད་པ། འོ་དེ་འདྲ་བྱས་ནས་སེམས་སྐྱེ་བ་མེད་པའི་དོན་ཏེ། སེམས་སྐྱེ་བ་མེད་པའི་དོན་ཏེ། དེ་སེམས་ཀྱི་གནས་ལུགས་འོ་དེ་འདྲ་བྱས་ནས་འོད་གསལ་ཕྱག་རྒྱ་ཆེན་པོ་དེ། འོ། དེ་འདྲའི་ཀའི་སེམས་ཀྱི་གནས་སེམས་སྐྱེ་བ་མེད་པའི་དོན་ཏེ། དོན་དེ་ལ་དེ་ནས་མཉམ་པར་བཞག་ཡ། སེམས་སྐྱེ་བ་མེད་པ་ནང་བཞིན་གྱི། དེ་ནས་ཕུང་པོ་ལྔ་ལ་སོགས་པ་ཡང་སྐྱེ་བ་མེད་པ།

མ་སྐྱེས་པ། མ་འགགས་པ། དྲི་མ་མེད་པ། དྲི་མ་དང་བྲལ་བ་མེད་པ། བྲི་བ་མེད་པ། གང་བ་མེད་པའོ། གསུངས་ཡག་དེ་ཁ་སང་ཚང་དེ་ནས་འོ་དེ་འདྲ་བྱས་ནས་ཞུས་ཡིན་པ། དེའི་སྒང་དེ་ནས་རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་སྟོང་ཉིད་བཞི་སྦྱོར་ཟེར་ནས་གསུངས་སོང་བ་གཟུགས་ལ་ཕར་སྦྱར་ནས་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་སྟོང་པ་ལས་ཀྱང། གཟུགས་གཞན་མ་ཡིན། དེ་བཞིན་དུ་ཚོར་བ། དང། འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཟེར་དུས་དེ་ཚོ་ཚང་མ་ཚོར་བ་དེ། གཟུགས་ལ་སྦྱར་བ་ནང་བཞིན་གྱི། དེ་ནི། ཚོར་བ། སྟོང་པའོ། སྟོང་པ་ཉིད། ཚོར་བ་སོ། ཚོར་བ་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ལས་ཀྱང་ཚོར་བ་གཞན་མ་ཡིན། འོ་འདུག་སེ་ཚོར་བ་ལ་སྦྱར། དེ་བཞིན་དུ་འདུ་ཤེས་ལ་སྦྱར་ཡོང་དུས་ཙ་ན། དེ་ནི། འདུ་ཤེས་སྟོང་པའོ། སྟོང་པ་ཉིད།

དེ་ནས་རག་ཡ་མེད་པ་གཅིག་དང་དེ་ནས་ང་ཟེར་ཡ་དེ་དེ་ནས་རག་ཡ་མེད་པ་མ་ཟད་ང་ཟེར་ཡ་དེ་སྐྱེ་བ་མེད་པ་གཅིག་དང་འགག་པ་མེད་པ་གཅིག་དང་དེ་འདྲའི་ཀའི་གནད་འགག་ཅིག་ཆགས་བསྡད་ཡོད་རེད་དེ་ཡིན་ན་ཡང་དེའི་གནས་ཚུལ་དེ་དེ་ནས་ད་མཐོང་ཡོད་མ་རེད། དེ་མ་མཐོང་བ་དེ་ག་རེ་རེད་ཟེར་ན་ང་ཡོད་བསམ་ནས་དེའི་འཛིན་པ་དེ་ཤུགས་ཆེ་ཐག་ཆོད

ནན་པོ་བཏང་བ་ཡིན་ན་འོ་འདུག་ཟེར་ནས་གནས་ཚུལ་དེ་ཆགས་སྡང་གི་བློ་དེ་ཡོང་སྟངས་འདྲ་སྟེ་དེ་འདྲ་བྱས་ནས་གླེང་དགོས་ཡོད་རེད་འོ་དེ་བྱེད་དུས་ཙང་ནི་དེ་ནི་ཆགས་སྡང་གི་བློ་དེ་བདེན་འཛིན་གྱི་ང་ཡོད་རེད་བསམ་ཡག་གི་དེའི་བསམ་བློ་དེ་ང་ཡིན་བསམ་སང། ཡང་ན་ང་ཡི་ཕུང་པོ་དེ་ང་ཡིན་བསམ་སང་འཛིན་པ་དེ་དེའི

མངོན་སུམ་དུ་རྟོགས་ལྡན་མཁན། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་རྟོགས་བསྡད་མཁན་གྱི་དེ་ནས་ཤེས་རབ་དེ་གའི་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་སོགས་ཀྱི་དེ་མངོན་སུམ་དུ་དེ་འདྲའི་ཅན་ནས། དེ་འདྲའི་གི་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་སུའི་རྒྱུད་ལ་དེ་འདྲ་བྱས་ནས་ལྡན་ཡོད་རེད་ཟེར་དུས་དོན་དམ་བྱང་ཆུབ་ཀྱི་སེམས་རྒྱུད་ལ་ལྡན་བསྡད་མཁན་གྱི་བྱང་ཆུབ་སེམས་དཔའ་དེ་སོགས་ཀྱི་ཐུགས་རྒྱུད་ལའོ། དེ།

བུ་མོ་ཞིག་དགའ་བོ་ཆགས། དེ་ནས་བུ་མོ་ཞིག་དགའ་བོ་ཆགས་ནས་དེས་བུ་མོ་དེ་དང་ཁྱག་ལ་ཆང་ས་བརྒྱབ། ཆང་ས་བརྒྱབ་ནས་བུ་གཅིག་དང་བུ་མོ་གཅིག་དེ་འདྲ་བྱས་ནས་ཁོ་རང་གཉིས་ལ་སྐྱེས། དེ་ནས་སྐྱེས་ནས་དེ་ནས་དེའི་འཚོ་བ་ཡོང་ཡག། དེ་ནས། འཚོ་བ་གི་ཆེད་དུ་ཤིང་རྩ་དེ་འདྲ་བརྐོ། དེ་ནས་དེ་འདྲ་བྱས་ནས་ཞིང་ལས་འདྲ་བོ་བཟོ། འདུག་སེ་བསྡད། དེ་ནས་ཉི་མ་གཅིག་ལ་ཁོ་ཤིང།

དྲག་པོ་བཏང་ནས་དེ་ནས་ངུས་ནས། དེ་ནས་འབོད་སྐད་བརྒྱབ་དེ་འདྲ་བྱས་བསྡད་བསྡད་པ་དེ་ལ། སྒྱུ་མ་མཁན་དེ་གིས་སྒྱུ་མ་བཤིག་ཡོང་དུས་ཙ་ན། དེ་སྔ། སྒྱུ་མ་དང་པོ་སྔགས་རྫས། ཀྱིས་མ་བསླད་པའི་གནས་སྐབས་ལ་ཁོ་ལ་ཇ། ཕོར་བ་གང་འདུག་སེ། བླུགས་ཡོད་དེ་ནས་ཇ་དེ་རྩ་བ་ཉིད་ནས་གྲང་མེད་རེད་ཟེར་བ་རེད། འོ་དེ་འདྲས་མ་གྲང་བ་རེད་དེ་ཡིན་ན་ཡང་དུས་ཚོད་དེའི་བར་ལ། ཁོ་ལོ་གྲངས།

ཤིང་རྟ། སྣ་ཚོགས་པ་དེ་འདྲ་བྱས་ནས་ད་སྤྲུལ་ནས་འོ་འདུག་སེ་བྱུང་གི་ཡོད་རེད། དེ་འདྲ་བྱས་ནས་སྤྲུལ་པ་ནང་བཞིན་གྱི་ཇི་མ་ཇི་བཞིན་གྱི་སྣང་བ་གང་ཡིན་པ་དེ་དེ་འདྲ་བྱས་ནས་ཡོད་རེད་བས་ཟེར་ན་ཡོད་མ་རེད་བ། མེད་པ་ན། མེད་པ་ནང་བཞིན་གྱི་ཆོས་ཐམས་ཅད་ཀྱི་ངོ་བོ་དེ་དེ་འདྲའི་དེ་ལྟར་ཆགས་བསྡད་ཡོད་རེད་ཟེར།

དགག་དང། འོ། སྒྲུབ་པར་བསམ་པ་སུ་ཞིག་གིས་ཟེར་ནས་དེ་འདྲ་བྱས་ནས་གསུངས་ནས་བློ་ཡུལ་དུ་སྣང་བ། ལིང་ངེ་བ་འདི་ཐམས་ཅད་གང་ཟག་རང་གི་བློ་ཡུལ་དུ་ཕར་སྤྲུལ་པ་དང་འཁྲུལ་པ་ཁོ་ན་ཡིན་པ་ལས་སྡུག་བསྔལ། ཡུལ་རང་ངོས་ནས་དེ་ནི། ད།

དེ་འདྲའི་གི་མཚན་ཉིད་མེད་པ་དེ། དེ་ནི་རྒྱུ་དང་རྐྱེན་ལ་བརྟེན་ནས་དེ་འདྲ་བྱས་ནས་སྐྱེ་བ་རེད་བས་དེ་སྐྱེ་བ་མ་རེད། མ་སྐྱེས་པ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། དེ་ལ་ལྟ་ན་བསམ་བློ་བཏང་བ་ཡིན་ན། སེམས་ཀྱི་གནས་ལུགས་ཆོས་ཐམས་ཅད་ཕར་མཐར་གཏུགས་ན་སེམས་ལ་ཐུག་གི་ཡོད་རེད། སེམས་དེ་ཡང་དེ་ནི་ད་ཁོ་རང་ངོ་བོ་དེ་དེ་འདྲ་བྱས་ནས་སྟོང་པ་ལ་ཐུག་གི་ཡོད་རེད། སེམས་ཀྱི་ངོ་བོ་སྟོང་པ་དེ་ལ་ད་མཚན་ཉིད་ཡོད་རེད་བས་ཟེར་ན་ད་མཚན་ཉིད་མེད་ཟེར་བ་རེད། སེམས་ཀྱི་ངོ་བོ་སྟོང་པ་དེ་ཚེ་རང་ཡོད་ཡག་ཅིག་དང་ཁོ་རང་ངོས་ནས་གྲུབ་ཡོད་ཡག་ཅིག་འོ་དེ་འདྲ་ཅིག་ན་ཡོད་རེད་བས་ཟེར་ན་དེ་ཡོད་མ་རེད། དེ་མེད་པ་ཡིན་པ་སོང་ཙང་དེ་ཡི་རང་བཞིན་ཡང་དེ་ཡི་ངོ་བོ་དེ་དེ་འདྲ་བྱས་དེ་ནི་མེད་པ་ཡིན་པ་སོང་ཙང་དེ་མཚན་ཉིད་མེད་པ་ཟེར། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། དེ་ནས་རྒྱུ་དང་རྐྱེན་ལ་བརྟེན་ནས། དེ་ནས་བུམ་པ་དང་ཀ་བ་ལ་སོགས་པ་དེ་ཚོ་རྒྱུ་རྐྱེན་ལ་བརྟེན་ནས་སྐྱེ་བ་ནང་བཞིན། དེ་ནས་སྨྱུ་གུ་ལ་སོགས་པ་དེ་ཚོ་ས་བོན་རྒྱུ་རྐྱེན་ལ་བརྟེན་ནས་སྐྱེ་བ་ནང་བཞིན་དེ་འདྲ་བྱས་ནས་སྐྱེ་བ་ཡོད་རེད་པས་ཟེར་ན་སྐྱེ་བ་ཡོད་མ་རེད། སྐྱེ་བ། སྐྱེ་བ་མེད་པ་ཡིན་པ་སོང་ཙང་དེ་ནས་འགག་པ་ཡང་ཡོད་མ་རེད། སྐྱེ་བ། དཔེར་ན་ནམ་མཁའ་དེ་སྐྱེ་བ་མེད་པ་ཡིན་དུས་ཙམ་ནས་དེ་ནི་འགག་པ་ཡང་དེ་འདྲ་ཡོད་མ་རེད། སྐྱེ་བ་ཟེར་དུས་རྒྱུ་དང་རྐྱེན་ལ་བརྟེན་ནས་དེ་འདྲ་བྱས་ནས་སྐྱེ་བ། དཔེར་ན། ཞིང་ཁ་ནང་ལོགས་ལ་ས་བོང་ཕར་བཏབ་ཆུ་དང་ལུད་དྲོད་གཤེར་དེ་ཚོ་ཐམས་ཅད་འཛོམས་ནས་ཚུར་སང་ཉིན་སྟོན་ཁ་ལ་སྨྱུ་གུ་སྐྱེ་བ་ནང་བཞིན་གྱི་དེ་འདྲའི་ཀྱི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་སྐྱེ་བ་ཡོད་རེད་པས་ཟེར་ན་སྐྱེ་བ་ཡོད་མ་རེད། དེ་ནི། སྐྱེ་བ་མེད་པ་ཡིན་པ་སོང་ཙང་རྒྱུ་རྐྱེན་ལ་སོགས་པ་གི་སྐྱེ་བ་མེད་པ་ཡིན་པ་སོང་ཙང་དེ་ནི་ཕར་འགག་འགྲོ་ཡ་གྱི་སྐད་ཅིག་སྐད་ཅིག་ལ་འགྱུར་བ་ཐེབས་ནས

བྱས་དེ་ནས་སྟོན་ཁ། དབྱར་ཁ་དེ་ཚོ་ཐམས་ཅད་ལ་འདབ་ལོ་རྒྱས། དེ་ནས་སྟོན་ཁ་ལ་འདབ་ལོ་དེ་ཚོ་ཐམས་ཅད་མར། སེར་པོ་བྱས་མར་ཟགས། དེ་ནས་དགུན་ཁ་ལ་དེ་འདྲ་བྱས་ནས་མར། མེད་པ་ཆགས་འགྲོ་ཡག་དེ་ཚོ། འགག་པ་ནང་བཞིན་བྱས་ནས། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་འགག་པ་ཡོད་རེད་པས་ཟེར་ན་འགག་པ་ཡོད་མ་རེད། འགག་པ་མེད་པ་ཡིན་པ་སོང་ཙང་དེའི་གི་ངོ་བོ་དེ་ལ། གློ་བུར་གྱི་སྒྲིབ་པ་ལ་སོགས་པ་དེ་ཚོ་གི་དྲི་མ་ཡོད་རེད་པས་ཟེར་ན་དྲི་མའི་ལྷད་ཞུགས་པ་ཡོད་རེད་པས་ཟེར་ན། དེ་ཞུགས་པ་མ་རེད། དཔེར་ན་ནམ་མཁའ་ལ་སྤྲིན། ནམ་མཁའི་ངོ་བོ་ལ་སྤྲིན་པ་གི་ལྷད་ཞུགས་པ་མེད་པ། ཆུ་ཡི་ངོ་བོ་ལ་དེ་ནི་རྙོག་པ་གི་ལྷད་ཞུགས་པ་མེད་པ། དཔེ་དེ་ནང་བཞིན་གྱི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་དེ་ནི། གཉིས་འཛིན་དང་མཚན་འཛིན་དང་བདེན་འཛིན། ང་ཚོའི་སེམས་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་ལ་སོགས་པ་དེ་ཚོ་གིས་དེ་ནི།

ད་བྱིས་པ་སོ་སོའི་སྐྱེ་བོ་ལ་སྣང་བསྡད་ཡག་གི་གཟུགས་དེ་ཚོ། དེ་ནས་སྤྱིར་བཏང་ཡོད་རེད་པས་ཟེར་ཡག་གི་སྐད་ཆ་གཅིག་དྲན་རོགས་སྤྱིར་བཏང་ཡོད་མ་རེད། དེ་བཞིན་དུ་དེ་ནི་ང་རང་ཚོ་བྱིས་པ་སོ་སོའི་སྐྱེ་བོ་དེ་ཚོ་སྟོང་པ་ཉིད་ཀྱི་དོན་མ་རྟོགས་པ་གི་དེ་ནི་ང་རང་ཚོ་གི་བྱིས་པ་ཁམས་གསུམ་འཁོར་བ་འདི་ལ་དེ་འདྲ་བྱས་ནས་སྣང་སྡོད་ཡག་གི་སྣང་བ་གི་དེ་ནི་ཚོར་བ་བདེ་སྡུག་ལ་སོགས་པ་ཡོང་བསྡད་པ་གི་དེ་ནི་བྱིས་པ་སོ་སོའི་སྐྱེ་བོ་གི་སྣང་ངོ་ལ་དེ་འདྲ་བྱས་ནས་ཡོང་བསྡད་པ།

དཔེར་ན་རྨི་ལམ་གྱི་གནས་སྐབས་ལ་དེ་ནི་ཁང་པ། མོ་ཊ། དེ་ནང་བཞིན་གྱི་རྨི་ལམ་གྱི་གནས་སྐབས་ལ་དེ་ནི་ས་ཆ་གཅིག་ལ་སླེབས་ཡག་དེ་ནས་སླེབས་ཏེ་མི་གཅིག་ཐུག་ནས་དེ་འདྲས་བྱས་ནས་སེམས་དགའ་བོ་ཆགས་ཡག་དེ་ནས་ཡང་ས་ཆ་གཅིག་ལ་དེ་འདྲས་བྱས་སོང་ནས་མི་གཅིག་དེ་འདྲས་ཉེས་བརྡབ་བཏང་ཡག་དང་དེ་ནས་མི་གཅིག་ལ་འཁྲུག་པ་ཐུག་ཡག་དང་དེ་འདྲས་བྱས་དུས་ཙམ་ནས་དེ་ནི་ས་ཆ་གཅིག་ལ་འགྲོ་བ་སོ་སོ་གི་ཕ་མ་ཤི་བ་དེ་འདྲས་བྱས་ནས་མི་འདི་སེམས་ལ་སྡུག་བསྔལ། དེ་སེམས་སྡུག་ནས་དེ་ནི་རྨི་ལམ་གྱི་གནས་སྐབས་ལ་མིག་ཆུ་ཤོར་བསྡད་པ་གི་སེམས་སྡུག་དེ་འདྲས་བྱས་ནས་ཡོང་བསྡད་པ

འོ་མིག་གི་ཁམས་མེད་པ་ནས་ཡིད་ཀྱི་ཁམས་བར་དུ་ལ་དེ་འདྲས་བྱས་མེད་ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཁམས་ཀྱི་བར་དུ་ཡང་མེད་དོ་གསུངས་ནས་འོ་དེ་འདྲས་བྱས་ནས་ད་ང་རང་ཚོ། ཕུང་པོ་ལྔ་ཁམས་བཅོ་བརྒྱད་དེ་ནས་ད་སྐྱེ་མཆེད་བཅུ་གཉིས།

དྭ་ཏིའི་བུ་གིས་དེ་ནས་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཉམས་ལེན་ཇི་ལྟར་བྱེད་དགོས་ཚུལ་དང་ཉམས་སུ་ལེན་ཚུལ་ག་འདྲས་བྱས་ནས་ད་འཇུག་དགོས་ཚུལ་གྱི་སྐོར་ལ་བཀའ་འདྲི་ཞུས་ནས་དེ་ནས་བཀའ་ལན་ལ་དེ་འདྲའི་བྱིན་རླབས་སྩལ་གནང་ཡོང་བ་ཅིག་དེ་འདྲའི་བྱིན་རླབས་ཆགས་ཀྱི་འདུག་ཟེར་ནས་ཞུས་པ་ཡིན་དེ་རིང་གི་ཞུ་མཚམས་དེ་དེ་ཙམ་བཞག་གི་ཡིན།